འཛམ་གླིང་མཁས་པའི་གཙུག་རྒྱན་ཨན་བྷེད་ཀར་ཉམ་ཐག་མི་རིགས་མགོན་པོ་ཨན་བྷེད་ཀར་རྒྱ་གར་རྩ་ཁྲིམས་མེས་པོ་ཨན་བྷེད་ཀར་འཁྲུངས་སྐར་ཞག་ལ་ཁྱེད་ལ་ཕྱག་འབུལ་ཞུ། ཞེས་མཆོད་པར་བརྗོད་པའི་དེ་ནས་ཟླུམ་ཤོས་ན་དེ་ནས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་དེ་ནས་ཟླ་བ་བཞི་པའི་ཚེས་བཅུ་བཞི་ཉིན་དེ་ནས་ཌོག་ཊར་བིམ་རཱད་ཨན་བྷེད་ཀར་གྱི་དེ་ནས་འཁྲུངས་སྐར་དུས་ཆེན་ཞག་ལ་དེ་ནས་ཡི་ག་དུས་དེ་ཡོད་ཀ་ནས་དེ་རིང་ངས་སྐུ་མགྲོན་ནས་གཙོ།

དེ་ནས་སྤྱིར་འཛམ་བུ་གླིང་ན་དེ་ནས་སྐད་ཡིག་གཞན་དང་མི་འདྲ་བ་མང་པོ་ཞིག་ཡོད་ཀྱང། ཡིན་ན་ཡང་ང་དང་ཧི་མ་ལ་ཡའི་ལྗོངས་སི་མི་རིགས་ཚང་མས། ལ་དྭགས། བོད། འབྲུག་ཡུལ། བལ་པོ། སི་ཀིམ། སོག་པོ་ཀུན་ནི་སྐད་ཡིག་པོ་བྷོ་ཊི་ནོ་ཧ་ལ་ལེ། དེ་ནས་ང་ཏི་སྐད་པོ་བྷོ་ཊི་ཡིན་ན་ངན་ལ་ཡོད་ཀྱང། ཡིན་ན་ཡང།

དེ་ནི་ང་དང་བྷོ་ཊི་ཀ་ཡིག་ན་དེར་ང་དང་གསར་ཤོག་ཚགས་པར་དེ་འོག་ང་དང་ཚང་མས་དཔལ་ཧོར་ཆེས་སློབ་གྲྭ་གཅིག་པོ་མིན་པ་སློབ་ཕྲུག་གཅིག་པོ་མིན་པ་ལ་དྭགས་སུ་ཡོང་བ་ཟེར་རྗེས་སུ་གོ་སྐབས་ས་ཆའི་ས་ལ་རེད། དེ་ན་ཚོ་ཁ་དང་ང་དང་བྷོ་ཊི་ཀ་ཡིག་པའི་མཉམ་ན་སྐྱོན་གཅིག་རྒྱག་ཟིན་ན། དེ་ནི་ང་དང་བྷོ་ཊི་ཀ་ཡིག་པོ་ཡོང་ཟེར་ཆེ་ཞིག་གི་ཞུ་བ་མི་ར། ཀ་ཡིག་ཉམས་ན། ཀ་ཡིག་ཉམས་ན་ཤེས་རིག་ཉམས། ཤེས་རིག་ཉམས་ན་ཡུལ་གྱི་ལམ་ལུགས་སྲོལ་ཉམས་ཟེར་ར་ཙོགས་ལ། དེར་ང་དང་ཀ་ཡིག་ཉམས་ན། ཡུལ་གྱི་ལམ་ལུགས་སྲོལ། ཤེས་རིག་རིག་གཞུང། ངོ་རྟགས་ཆེ་བ་ཀུན་ཉམས་ཅེས་སི་ཉེན་ཁ་ཡོད་དེ་ནོ་ཨ་ལ་ལེ། དེ་ཕི་ལ། ང་དང་བྷོ་ཊི་ཀ་ཡིག་ལ་དེ་ནས། ཨི་བྷོ་ཊི་ཀ་ཡིག་པོ། ནང་པ་ཅིག་ཅར་འཇུག་མ་བཅུག་པ། ང་དང་ལ་དྭགས་ཡོངས་སི་ཀ་ཡིག་ཡིན་པ་སང། ང་དང་ལ་དྭགས་ཡོངས་སི་དེ་ནས།